ཡིན་ན། ཨ་ནི་ཟ་མཁན་ཡོད་མ་རེད་བ། ཨེ་གོ་དེ་བེད་སྤྱོད་བཏང་ནས་མི་འདུག་ཟེར་གྱི་ཡོད་རེད། དེ་མེད་པ་ཡིན་ཙང་དེ་དེ་ལས་འབྲས་བུ་འོང་མ་རེད་ཟེར་གྱི་ཡོད་རེད། དེ་ནས་གཏོང་བ་དེ་ལ་གཉིས་ཡོད་རེད་གང་ལྟར་གཏོང་བ་དེ་ལ་ཕི་གེ་མི་ལ་ཕ་རོལ་པོ་ལ་ཕན་ནས་ཨ་ནི་འབྲས་བུ་བཏང་ཡ་ཅིག། ཕ་རོལ་པོ་ལ་ཕན་ཐོགས་དེ་འདྲ་མེད་ན་ཡང། བཏང་བའི་བསོད་ནམས་སྒོ་ནས་དེ། འབྲས་བུ་སྨིན་ཡག་ཅིག་གཉིས་ཡོད་རེད། མཆོད་རྟེན་ལ་གཏང་ཡག་དེ་ལེན་མཁན་ཡོད་མ་རེད་དེ། བཏང་བའི་བསོད་ནམས་དེ་ཡོད་རེད་ཟེར་གྱི་ཡོད་རེད། དཔེར་ན། བྱམས་པ་སྒོམ་པ་དེ། སེམས་ཅན་ཐམས་ཅད་ཀྱི་དོན་དུ་དཔེར་ན། དུས་རྒྱུན་དུ་དེ་ནས་སྙིང་རྗེ་སྒོམ་པ་དང་བྱམས་པ་སྒོམ་པ་དེ་འདྲ་ཡོད་རེད་བ། བྱམས་པ་སྒོམ་ན་སེམས་ཅན་ཐམས་ཅད་བདེ་བ་དང་ལྡན་ན་ཅི་མ་རུང་ཟེར་ནས་བསམ་ན། ཕི་གེ་དངོས་སུ་ཕི་གེ། ལེན་མཁན་འདྲ་བོ་དེ་ཡོད་མ་རེད་དེ། དཔེར་ན་བྱམས་པ་སྒོམ་པ་དེ་ཕན་ཡོན་ཆེན་པོ་ཅིག་རག་ཡིན་ཟེར་གྱི་ཡོད་རེད་བ། དེ་ཕན་ཡོན་རེད། ལེན་མཁན་མེད་མེད་བཞིན་བྱ།

རྒྱུ་ལས་འབྲས་བུ་མི་འཁྲུལ་ཕྱིར་ཞེས་རྒྱུ་མཚན་ཡིན་པ་རེད། ངན་པའི་ཞིང་ལ་འབྲས་ཡིད་འོང་བསྒྲུབ་བྱ་ཡིན་པ་རེད། ཨ་ནི། ཞིང་བཟང་པོ་དེ་འདྲའི་ལ་དཔེར་ན། ཞིང་བཟང་པོ་དེ་འདྲའི་ལ་དེ་ནི། ཕུལ་བ་ཡིན་ན། བསོད་ནམས་ཆེན་པོ་ཞེ་དྲག་ཐོབ་དགོས་ཡིན་ན་ཡག་པོ་ཞེ་དྲག་ཡོང་གི་ཡོད་ད་གསུངས་ཡོད་རེད། འོ་ན། དེ་འདྲའི་ཡིན་ན། ཞིང་ངན་པ་དེ་འདྲའི་ལ་དཔེར་ན་བཏང་བ་ཡིན་ན། ཕི་གེ། དེ་ནི། འབྲས་བུ་དེ་དེ་ནི་ངན་པ་སྨིན་གྱི་རེད་པས། ཅེས་གསུངས་ཡོད་རེད། བབ་དེ་རྩོད་པ་དེ་འདྲ་བཀོད་ན།

དེ་ནས་འདིའི་རྒྱུ་མཚན་ཡིན་པ་རེད་རྒྱུ་ལས་འབྲས་བུ་མི་འཁྲུལ་ཕྱིར་ངན་པའི་ཞིང་ལ་འབྲས་ཡིད་འོང། ཞིང་ངན་པ་ལ་བརྟེན་ནས་བུ་ཡི་ཁ་ཧྲུག་ལ་སྦྱིན་པ་བཏང་ན། འབྲས་བུ་ཡིད་དུ་འོང་དགོས་རེད། དེ་འོང་བའི་རྒྱུ་མཚན་ག་རེ་ཟེར་ན། འབྲས་བུ་རྒྱུ་ལ་མི་འཁྲུལ་བ་ཡིན་པའི་ཕྱིར་ཟེར་བཀོད་པ་རེད་བ། ངན་པའི་ཞིང་ལ་འབྲས་ཡིད་འོང་ཟེར་ཏེ། ངན་པ་ཞིང་ངན་པ་དེ་ག་འདྲས་བཞག་དགོས་ཟེར་ན།

ཁྱི་དང་ཕག་པ་འདྲ་བོ་དེ་འདྲ་བ། དེ་ནི་འགྲོ་བ་ངན་པ་དེ་འདྲ་ལ་སྦྱིན་པ་བཏང་བ་ཡིན་ན་ཨ་ནི་འབྲས་བུ་དེ་ངན་པ་ཐོབ་གི་རེད་པས་ཟེར་གི་ཡོད་རེད་བ། དེ་ལས་འབྲས་བུ་ངན་པ་ཐོབ་གི་མ་རེད་དེ་ལས་དེ་ནི་ཕི་གེ་འབྲས་བུ་བཟང་པོ་ཡོང་གི་རེད། ངན་པའི་ཞིང་ལ་འབྲས་ཡིད་འོང། ཞེས་པ་དེ་ཡིན་པ་རེད།

རྣམ་པར་རིག་བྱེད་དང་རིག་མིན་གཉིས་གཉིས་ཡོང་གི་ཡོད་རེད་དེ། ནས། ཚུལ་ཁྲིམས་ལ་བསོད་ནམས་དང་བྱ་བ་དང། བསོད་ནམས་བྱ་བའི་གཞི། གསུམ་པོ་དེ། དེ་འདྲ་ཡིན། དེ་ནས་དེའི་སྒང་ལ། སངས་རྒྱས་ཀྱིས་ནི་བཅས་པ་ཡང་རིག་པའི། ཆང་སྤོང་བ་སྤོང་བ་ཡོད་རེད་བ། འོ་བ་དེ། དེ་སྤྱི་དང་ནི། རང་བཞིན་གྱི་ཁ་ན་མ་ཐོ་བ་མ་རེད་དེ། སངས་རྒྱས་ཀྱིས་བཅས་པ་གནང་ནས་དེ་ནི་སྲུང་དགོས་ཡ་དེ་འདྲ་ཅིག་ཡིན་ཙང། དེ་ཡང་དེ་ནི། ཐིག་གི།

རྒྱུ་དེ་འཆལ་ཁྲིམས་ཀྱི་རྒྱུར་བརྩི་གི་ཡོད། འཆལ་ཁྲིམས་འཆལ་ཁྲིམས་ཀྱི་རྒྱུ། རྩ་ཉོན་དང་ཉེ་ཉོན་དེ་འདྲས་ཀྱིས། སྐྱོན་མ་བྱུང་བ། དེ་འདྲས་གཅིག་བྱས། དེ་ནས། གཉེན་པོ་དང་ནི། ཨེ་ཞི་ལ་བརྟེན་ཟེར་འདུག་གོ། གཉེན་པོ་དང་ཟེར་བ་དེ། འཆལ་བའི་ཚུལ་ཁྲིམས་ཀྱི་གཉེན་པོར་འགྲོ་མཁན། གཉེན་པོ་ཡིན་པ་དང། ཞི་བ་མྱང་འདས་ཐོབ་པའི་རྒྱུ་ལ་འགྲོ་མཁན། དེ་འདྲས་ཁྱད་པར་བཞི་པོ་དེ་ཚང་ན་དེ་ནི། རྣམ་དག་ཡིན།

དེ་གི་འབྲས་བུ་ཡིད་དུ་འོང་བ་འབྱུང་བ་དེ་འདྲ་ཡིན་ཙང་བསོད་ནམས་ཡིན། ཁོ་ཟག་མེད་ཀྱི་སྡོམ་པ་དང་སོ་ཐར་ག་རེ་རེད། བསམ་གཏན་གྱི་སྡོམ་པ་དང་ཟག་མེད་ཀྱི་སྡོམ་པ་དེ་ངོ་བོ་ཁོ་རང་ནི་ལས་རེད་པ་དེ་ནི་ཅིག་ཡིན་ཙང་དེའི་བྱ་བ་ཡིན། དེ་ནི། ཁོ་གཉིས་ཚང་གི་ཡོད་རེད་ད། དེ་དང་དེ་ནི་དུས་མཉམ་དུ་བྱུང་མཁན་གྱི་ཚོར་བ་དང་འདུ་ཤེས་དེ་ཚོ་ཡིན་ན། བསོད་ནམས་ཡིན།

ཨ་ནི། སྒོམ་པ་སྒོམ་པ་གཉིས་པོ་དེ་ག་རེ་གཙོ་གཙོ་ཆེ་གི་རེད། དེ་ནི་དྲི་བ་དེ་བཏོན་ན་དེ་གི་ལན་དེ་རེད་ད། དཔེར་ན་བསོད་ནམས་བྱ་བའི་གཞི་གསུམ་ནང་ནས་དཔེར་ན་སྦྱིན་པ་ཚུལ་ཁྲིམས་ཨ་ནི། སྒོམ་པ་གསུམ་རེད་པ་དེ་རྣམས་ལ་ཨ་ནི། ཚུལ་ཁྲིམས་དང་སྒོམ་པ་གཉིས་པོ་དེ་ག་རེ་གཙོ་བ་ཡོད་རེད་ཟེར་ན། དེ་གཙོ་ཆེ་དེ་ནི་གཙོ་ཆེ་ཆུང་དེ་མཐོ་རིས་དོན་དུ་ཚུལ་ཁྲིམས་དང་བྲལ་བའི་དོན་དུ་སྒོམ་གཙོའི་ཕྱིར་ཟེར་འདུག་གོ། མཐོ་རིས་དོན་དུ་གོ་འཕང་ཐོབ་འདོད་པ་དེ་འདྲ་ཡིན་ན་དེའི་མཐོ་མཐོ་རིས་ཐོབ་པ་ཟེར་མཁན་དེ་ཚུལ་ཁྲིམས་ཀྱི་ཐོག་ནས་ཐོབ་པར་བྱེད་དགོས་རེད། དེ་ཚུལ་ཁྲིམས་མཐོ་རིས་ཐོབ་པའི་དོན་དུ་ཡིན་ན་ཚུལ་ཁྲིམས་དེ་གཙོ་དགོས་རེད། ཨ་ནི་ཁམས་གསུམ་གྱི་ཉོན་མོངས་དེ་འདྲ་དེ་ཕ་གི་དཔེ་དེ་ནས་བྲལ་བའི་ཆེད་དུ་ཡིན་ན་ནི་སྒོམ་པ་གཙོ་དགོས་རེད། དེ་ནི་སྒོམ་པ་དེ་མེད་ན་ཨ་ནི་ཁམས་གསུམ་གྱི་ཉོན་མོངས་དེ་བྲལ་ཐུབ་ཀྱི་མ་རེད། ཨ་ནི་ཉོན་མོངས་དེ་བྲལ་བ་དེ་ལ་ཨ་ནི་སྒོམ་པ་དེ་གཙོ་བོ་རེད། དེ་དེ་འདྲ་ཡིན་ཙང་ཨ་ནི་མཐོ་རིས་དོན་དུ་ཚུལ་ཁྲིམས་དང་བྲལ་བའི་དོན་དུ་སྒོམ་གཙོའི་ཕྱིར་གཉིས་ཀྱི་ཁྱད་པར་ཞིག་པ་འདི་ད་ག།

དེ་སོགས་དེ་འདྲའི་ལམ་མ་བསྟེན་པར། ཉོན་མོངས་སྤོང་ཐབས་ཡོད་མ་རེད་པ་ཞེས་པ་བྲལ་བའི་དོན་དུ་སྒོམ་དེ་གཙོ་བོ་རེད་པ། ད་དེ་གི་ལན་དེ་རེད། དེ་ནས་ད་འདི་ནས་མ་ཡང་ཚན་པ་ཞིག་འདུག་བ། བསྐལ་པ་མཐོ་རིས་དགའ་གནས་ཕྱིར། བཞི་ཡི་ཚངས་པའི་བསོད་ནམས་ཡིན། ཚངས་པའི་བསོད་ནམས།

དེ་རེད་པ་ཚངས་པའི་མི་སྣ་ཡོད་དེ་ཧ་ལམ་དེ་ནི་ཚད་གཅིག་ཡིན་ན་དེ་ཅི་བསྐལ་པ་ཆེན་པོ་གཅིག་གི་རིང་བར་བེད་ཆེ། བསྐལ་པ་ཆེན་པོ་གཅིག་མ་མ་ལན་རེ་གཅིག་བེད་དེ་ལ་དེ་འདྲའི་གནས་དགོས་རེད་པ་དེ་ནི་བེད་ཀྱི། བསོད་ནམས་དེ་དེ་ཆེན་པོ་རེ་གཅིག་མེད་ན་དེ་སྐྱེ་གི་མ་རེད་པ་དེ་ནི་བསྐལ་པ་མཐོ་རིས་དགའ་གནས་ཕྱིར་ཟེར་འདུག་གོ། བསྐལ་པ་ཆེན་པོ་གཅིག་གི་རིང་ལ་དེ་ནི་མཐོ་རིས་ལ་ཨ་ནི། ག་རེ་ཟེར་ད།

ཨ་ནི་ཧ་མ་གོ་བ་ཚོ་གང་ག་དེ་ནི་དེ་ལ་དེ་ནི། དེ་ཡིས་བླང་དོར་གྱི་གནས་ནི་སྟོན་འོང་དུས་ག་ལ་ཨ་ནི་བྱེད་རུང་བ་དང་མི་རུང་བ་དང་དེ་ནི་བསྒོམ་དགོས་པ་དང་བསྒོམ་ནི་བྱེད་ལུགས་བྱེད་སྟངས་ནི་སྔར་བས་འདུལ་བ་རྣམས་ལ་ཆ་བཞག་གི་ཡིན་ན་ཨ་ནི། འགྲོ་འཆག་ཉལ་འདུག་གི་སྤྱོད་ལམ་གང་ག་ལ་བྱེད་སྟངས་འདི་ལྟར་འདི་ལྟར་ཡིན་ཟེར་ན་ཐོས་ཀྱི་དེ་ནི། ཆགས་སྟངས་ཤེས་ཡོད་རུང་བ་དེ་ནང་བཞིན་བྱེད་ནི་དེ་དེ། དེ་ནི། མི་ཤེས་པའི་རྨོངས་པ་དེ་ནི་སེལ་བར་བྱེད་པ་ཡིན་ས་ནི་སྤྱི་བཏང་ནི་དེ་ནི་ཆོས་ཀྱི་སྦྱིན་པ་དེ་ཕན་ཡོན་ཆེན་པོ་ཡིན། ཡིན་ན་ཡང་དེ་ལ་དེ་ནི། ཀུན་སློང་ཉོན་མོངས་དང་མ་འདྲེས་པ། སྟོན་ཡག་གི་ཆོས་དེ། མ་ནོར་ངག་གིས་ལེགས་པར་སྟོན་ཐུབ་པ་ཞིག་དགོས། དེ་འདྲ་སྟོན་ན་ཕན་ཡོན་ཆེན་པོ་ཡིན། དེ་ནི་ཆོས་ཀྱི་སྦྱིན་པ་ཟེར་གི། ཆོས་ཀྱི་སྦྱིན་པ་དེ་ལ་བསོད་ནམས་ཆེན་པོ་ཞེ་དྲག་ཐོབ་ཀྱི་ཡོད་པ་རེད་འོ་ཚོད་དུ་ཟིན་ཞུ། ཡང་བྱེད་སྟངས་མ་འགྲིག་ན་དེ་ནི་རང་གི་བསོད་ནམས་ཆེན་པོ་མར་ཉམས་ཀྱི་ཡོད། བསོད་ནམས་ཉམས་པར་བྱེད་པ་ཡིན། དེ་ཉམས་ན་ཉམས་ཡག་དེ་ག་རེ་ཟེར་ན་དཔེར་ན་རྙེད་པ་དང་བཀུར་སྟི་གི་ཆེད་དུ་དེ་ནི

སྟོན་པ་ཡིན་ན་དེ་དེ་ནི་དེའི་ཤུགས་ཀྱིས་དེ་ནི། གསུང་རབ་ལ་དེ་ནི་དེ་གི་བཀའ་སོགས་ལ། ཁྱད་གསོད་བྱེད་པའི་བཟོ་ལ་ཆགས་ནི་དེ་སོང་ན། སོ་སོ་གི་བསོད་ནམས་ཆེན་པོ་མར་ཉམས་པར་བྱེད་པ་ཡིན་ཟེར་ཡོད་ས་དེ་དེ་འདྲ་ཡིན་ཙང་ནི་དེ་ནི། ཆོས་ཀྱི་སྦྱིན་པ་གཏོང་བ་དེ་ལ་ནི། ཀུན་སློང་རྣམ་པར་དག་པ་ཡིན་པ་གཅིག་དང། བཤད་བྱའི་ཆོས་དེ་མ་ནོར་བ་ཞིག་དགོས་ས་དེ་ནི་ཆོས་སྦྱིན་ཉོན་མོངས་ཅན་མིན་པས་ཟེར་རོ། མདོ་སོགས་ཡང་དག་ཇི་བཞིན་སྟོན་ཟེར་རོ།